ཨ་རིའི་རླུང་འཕྲིན་ཁང་གིས་རེས་གཉིས་མའི་བགྲོ་གླེང་མདུན་ཅོག་ཀྱི་ལས་རིམ་གསན་མཁན་ཡོངས་ལ་འཚམས་འདྲི་ཞུ་ང་བསྟན་འཛིན་ནོར་བཟང་ཡིན། དེ་རིང་གི་ལས་རིམ་འདིའི་ནང་ལ་ཡ་རྒྱ་ནག་གི་འགོ་ཁྲིད་གསར་པ་གསལ་བསྒྲགས་བྱས་པ་འདི་ཡིས་ཨ་ནི་རྒྱ་ནག་རྒྱལ་ནང་དང་ཁྱིམ་མཚེས་རྒྱལ་ཁབ་རེད། ལྷག་པར་དུ་རྒྱལ་སྤྱིའི་སྤྱི་ཚོགས་ལ་ཡ་ཁྱད་པར་ག་འདྲ་ཞིག་འགྲོ་སྲིད་པ་རེད། མ་འོངས་རྒྱ་ནག་འདི་ཁ་ཕྱོགས་ག་འདྲ་ཞིག་ལ་ཡ་ཨ་ནི་འགྲོ་ས་རེད། གནད་དོན་འདི་གའི་ཐོག་ལ་ཡ་ཨ་ནི་གནད་དོན་དབྱེ་ཞིབ་པ་དང་ཉམས་ཞིབ་པ་དང་ལྷན་དུ་ཨ་ནི་དེ་རིང་བགྲོ་གླེང་མདུན་ཅོག་འདིའི་ཐོག་ལ་ཡ་གླེང་མོལ་ཞུ་གི་ཡིན། ཨ་རིའི་གྲོང་ཁྱེར་ནིའུ་ཡོག་ནས་བོད་མིའི་སྒྲིག་འཛུགས་ཀྱི་དྲུང་ཆེ་ཟུར་པ་ཨ་ནི་བོད་དང་རྒྱ་ནག་ཐོག་ལ་ཡ་གནད་དོན་དབྱེ་ཞིབ་གནང་མཁན་ཀུན་དགའ་བཀྲ་ཤིས་ལགས་དང། ཨ་ནི་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་བོད་དང་ཧི་མ་ལ་ཡའི་འབྲེལ་ལམ་ཐོག་ལ་ཡ་ཉམས་ཞིབ་གནང་མཁན་འབུམ་རམས་པ་བྱེ་གཤོངས་ཚེ་དབང་རྡོ་རྗེ་ལགས་རྣམ་པ་གཉིས་ང་ཚོས་དེ་རིང་ལས་རིམ་ཐོག་དུས་ཚོད་གནང་བར་ཐུགས་རྗེ་ཆེ་ཞུ་ཡ་དང། དང་ཐོག་ངས་ཀུན་དགའ་ལགས་འདི་བཀའ་འདྲི་ཞུ་གི་ཡིན། ད་ལྟེ་བའི་ཀྱི་དོན་དག་འདི་རེད་ལྷག་པར་དུ་ཟླ་བ་འདིའི་ནང་ལ་ཡ། ད་རྒྱལ་སྤྱི་ཁྱོན་ལ་ཡ་རྔམ་སྐྲག་ཆེན་པོ་ཅིག་དང་དོ་སྣང་ཆེན་པོ་ཅིག་གི་ཐོག་ནས་རྒྱ་ནག་དམར་ཤོག་ཚོགས་པའི་ཚོགས་ཆེན་ཐེངས་ཉི་ཤུ་པ་འདི་ཚོགས་པ་རེད་ཨ་ནི་ཕྱི་ཚེས་ཉི་ཟླ་བ་འདིའི་ཕྱི་ཚེས་ཉི་ཤུ་རྩ་གཉིས་ཉིན་མོ་འདི་ལ་ཡ་ད་ཚོགས་ཆེན་གྲུབ་ནས།

ལེགས་རེད་བསམ་པ་འདི་ལས་མི་འདུག། ཨ་ནི། ཝང་ཧུའུ་ཉིང་འདི་ཕལ་ཆེར་བསྡད་ཀྱི་རེད་བསམ་མ་སོང་འདིའི་སྔོན་ལ་ཁ་ཤས་ཀྱིས་ལབ་ཡག་བྱས་པ་ཡིན་སྟབས་ཝང་ཧུའུ་ཉིང་ལོ་སུམ་ཅུ་ཙམ་བསྡད་ཚར་རེད། དེ་འདྲ་ཡིན་དུས་ཝང་ཧུའུ་ཉིང་འདི་ཨ་ནི་ག་རེ་རེད་ཟེར་ན་ད་ལྟ་ཡིན་རྒྱུ་ཁོ་ཚོ་རྒྱུན་ལས། ཆབ་སྲིད་ལྷན་ཚོགས་ཀྱི་རྒྱུན་ལས་མི་བདུན་རེད་དེ་ལས

ལགས་ལགས་སོ། ཚེ་དབང་ལགས་ངས་འདི་བཀའ་འདྲི་ཞུ་གི་ཡིན་དཔེར་ན་ངས་ད་ལྟ་ལས་རིམ་གོང་ལ་ཡང་ཞུས་པ་ཡིན་ད་རེས་ཀྱི་ཚོགས་འདུ་སྤྱི་དང་རྒྱ་ནག་གི་དམར་ཤོག་ཚོགས་པའི་ཚོགས་ཆེན་སྔ་རྗེས་ལ་ཡང་དོ་སྣང་གནང་གི་ཡོད་རེད་ད་རེས་ད་དེ་རིང་སང་ཉིན་དུས་ཚོད་ཀྱི་རྐྱེན་པས་རྒྱལ་སྤྱིའི་འཕོ་འགྱུར་ལ་གཞིགས་པའི་ཀྱི་ཨ་ནི་རྒྱལ་སྤྱི་ཁྱོན་ཡོངས་ནས་ཨ་ནི་རྒྱ་ནག་གི་ད་འགོ་ཁྲིད་གསར་པ་དང་ཚོགས་ཆེན་འདི་ལ་ཡང་དེ་མ་ཐག་པའི་ཚོགས་ཆེན་འདི་ལ་ཡང་དོ་སྣང་ཆེན་པོ་ཞིག་གནང་གི་འདུག་རང་ཉིད་ཨ་ནི་ཉམས་ཞིབ་པ་ཅིག་གི་ངོས་ནས། རྒྱལ་སྤྱིའི་སྤྱི་ཚོགས་ནས་ད་རྒྱ་ནག་ནང་གི་འཕོ་འགྱུར་འདི་ལ་ཡར་དོ་སྣང་གནང་དགོས་ཡ་གི་ཨ་ནི་ཅིག་གི་གནད་འགག་ག་རེ་གཟིགས་ཀྱི་ཡོད་ན་ཁྱེད་རང་སྒེར་གྱི་ངོས་ནས།
ལགས་འོང། ད་རྒྱལ་སྤྱིའི་སྤྱི་ཚོགས་ངོས་ནས་ཨ་ནི་དོན་དག་གི་རྒྱ་ནག་གི་ཆབ་སྲིད་ཀྱི་འཕོ་འགྱུར་འདི་ལ་ཡར་ལྟ་སྟངས་ད་ཁག་གསུམ་ཞིག་ཐོག་བྱེད་གི་འདུག་ནོར་བཟང་ལགས་དང་པོ་འདི་ལ་ཡར་ད་ཨིན་ཇི་ནས་ཞུས་ན World Order ཞུ་ར་ད་རྒྱལ་སྤྱིའི་གི་ཨ་ནི་ཆབ་སྲིད་ཀྱི་ཁ་ཕྱོགས་ཁ་ཕྱོགས་ཀྱི་ཨ་ནི་འཕོ་འགྱུར་འདི་ཨ་ནི་ག་འདྲས་འགྲོ་མ་འགྲོ་ལ་ཡ་དེ་ཨ་ནི་འཛམ་གླིང་འཛམ་གླིང་ནང་ལོག་ལ་ཡ་ད། ཁྱོན་ཡོངས་ཀྱི་ལུང་པ་གསུམ་ཟེར་བ་ཆགས་བསྡད་ཡོད་ར་ལ་ཨ་རི་བྱས་ཨ་ནི་ར་ཤི་ཡ་བྱས་རྒྱ་ནག་ཆགས་ཆགས་བསྡད་ཡོད་རེད་དེ་བརྗོད་དེ་ཙམ་པ་ལ་ཡ། དེ་འདྲས་ཀྱི་གནས་སྟངས་ཐོག་ནས་ཨ་ནི། ད། རྒྱ་ནག་དེ་སྟོབས་ཆེན་པོ་ཞེ་བོ་ཆགས་བསྡད་ཡོད་རེད། དཔལ་འབྱོར་ཚ་ནས་ཆགས་ཡོད་རེད་དམག་ཤུགས་ཐོག་ནས་ཆགས་བསྡད་ཡོད་རེད་ད་གང་ཅིའི་ཐོག་ནས་སྟོབས་ཆེན་པོ་ཆགས་ཡོད་དུས་ཙམ་པ་ལ་ཡ། དེ་འདྲས་ཀྱི་ཐོག་ནས་ད་སྟོབས་ཆེན་རྒྱལ་ཁབ་དེ་འདྲས་ཅིག་ཆགས་ཡོད་དུས་ཙམ་པ་ལ་ཡ་འདི་གི་ད། ཅིག།

ལམ་ལུགས་འདི་ཨ་ནི་དེ་འདྲ་དེ་དབང་ཆ་གཅིག་སྡུད་ཀྱི་ཨ་ནི་གནས་སྟངས་ཆགས་བསྡད་ཡོད་དུས་ཙམ་པ་ལ་ཡང་འདི་ཡོད་དུས་ཙམ་པ་ད་ལྟ་འཛམ་གླིང་ནང་ལོགས་ལ་ཡང་ད་ལམ་ལུགས་ཀྱི་ཐོག་ནས་མང་ཆེ་བ་དེ་ཨ་ནི་དམངས་གཙོ་དང་ད་འགྲོ་བ་མིའི་ཐོབ་ཐང་དང་རང་དབང་ཐོག་ལ་ཡང་ད་དགའ་མོས་བྱེད་མཁན་ཤ་སྟག་ཡོད་དུས་ཙམ་པ་ལ་ཡང་འདི་འདྲ་ཟེ་གི་ཐོག་ནས་ཨ་ནི་ཅིག་ཞི་ཅིན་ཕིང་གི་ད་དབང་ཆ་གཅིག་སྡུད་ཀྱི་དེ་མུ་མཐུད་ནས་ཨ་ནི་འགྲོ་གི་ཡོད་པ་འདི་ལ་ཡང་ཨ་ནི་ཡང

དེ་ནས་ཀུན་དགའ་བཀྲ་ཤིས་ལགས་ངས་ད་ལྟ་དྲི་བ་རྗེས་མ་དེ་འདིར་ཕྱག་འདྲི་གི་ཡོད། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་ད་འགོ་ཁྲིད་པའི་འགོ་ཁྲིད་གསར་བའི་ཨ་ནི་ཅིག་གི་གྲུབ་ཆ་གསར་བ་འདིའི་ཐོག་ནས་ཨ་ནི་ཀུན་དགའ་ལགས་རང་ཉིད་ད་རྒྱ་ནག་ཐོག་ལ་ཡ་གནད་དོན་དབྱེ་ཞིབ་པ་ཅིག་གི་ཨ་ནི་ཅིག་སྡོམ་ག་འདྲ་ཞིག་བསྐྱོན་གནང་གི་ཡོད་ན་ད་དེ་རིང་སང་ཉིན་ཚོ་དཔེར་ན་རྒྱ་ནག་དམར་ཤོག་གི་ཚོགས་ཆེན་གྲུབ་མ་ཐག་པའི་གི་གནས་སྐབས་འདི་ལ་ཡ་ང་ཚོའི་རྒྱལ་ནང་རེད་རྒྱལ་སྤྱིའི་གསར་འགྱུར་བརྒྱུད་ལམ་མང་པོ་ཞིག་ནང་བལྟས་འདུག་ག་ལ་ད་མཁས་པ་དང་གནད་དོན་དབྱེ་ཞིབ་པ་མང་པོ་ཅིག་གི་སྡོམ་སོ་སོ་སོའི་གི་བཞེད་ཕྱོགས་མ་འདྲ་བ་སྡོམ་ཚིག་མ་འདྲ་བ་མ་འདྲ་བ་ཅིག་བསྐྱོན་ཡོང་གི་འདུག་ཨ་ཀུན་དགའ་ལགས་ཀྱིས་འདི་ག་ལ་ཡ་ཅིག་རང་ཉིད་ཀྱིས་སྡོམ་ག་འདྲ་རེ་ཅིག་བསྐྱོན་གནང་གི་ཡོད་ན། ལགས་རེད་ད་ལྟ་ནོར་བཟང་ལགས་གསུངས་སོང་རེད་རྩ་བའི་ད་ག་རེད་ཟེར་ན།
སོ་སོ་སོའི་ནམ་རྒྱུན་ཞིབ་འཇུག་བྱེད་སྟངས་ཀྱི་ཁོར་ཡུག་མ་འདྲ་བ་དང་གནས་ཚུལ་འཕྲད་ཡག་གི་ནང་དོན་མ་འདྲ་བའི་རྐྱེན་གྱིས་མ་འདྲ་མ་འདྲ་ཏན་ཏན་ཡོང་གི་རེད་གཅིག་པ་ཡོང་གི་མ་རེད་ད་ང་རེད་འདུག་ནམ་རྒྱུན་ནས་ད་མང་ཆེ་དེ་རྒྱ་ནག་རང་གི་རྒྱ་ཡིག་གི་གནས་ཚུལ་ནང་ལ་དོ་སྣང་བྱེད་ཀྱི་ཡོད་རེད་ཨཱ་ནི་སྐབས་སྐབས་དབྱིན་ཇི་ནང་ལ་དེ་དེ་ལྟ་གི་ཡོད་རེད་ལྟ་ཐུབ་དེ་ལྟ་དེ་ཡིན་དུས་སྡོམ་བརྒྱབ་བྱས་ནི་ངས་དོན་དག་བཞི་ཅིག་ནང་ལ་ཡ་བསྡུས་བྱས་ཞུས་པ་ཡིན་ན། ད་རེས་ཀྱི་ད་ག་འདྲ་ཞི་ཅིན་ཕིང་གིས་འགོ་ཁྲིད་པའི་ད་ཁོང་ཚོའི་བཤད་སྟངས་བྱས་པ་ཡིན་ན་སྐབས་ཉི་ཤུ་པའི་གཞུང་རེད་པ་ད་སྐབས་ཉི་ཤུ་པའི་གཞུང་གི་གྲུབ་ཆ་གསར་པ་ཟེར་ད་ང་ཚོ་གྲུབ་ཆ་གསར་པ་ཟེར་དུས་ག་རེ་རེད་ཟེར་ན་ཁོང་ཚོའི་ཆབ་སྲིད་ལྷན་ཚོགས་ཀྱི་ཚོགས་མི་མི་ཉི་ཤུ་ནམ་རྒྱུན་རྩ་ལྔ་རེད་དེ་ཁོང་ཚོས་ད་རེས་ཉི་ཤུ་རྩ་བཞི་གཏན་འཁེལ་བྱས་ཡོད་རེད། ཨ་ནི་དབུས་ཆབ་སྲིད་ལྷན་ཚོགས་རྒྱུན་ལས་དེ་མི་བདུན་གཏན་འཁེལ་བྱས་རེད། ཨོ་ད་དེ་ག་དེའི་ཐོག་ལ་ཡང་བལྟས་པ་དང་ད་ལྟ་བར་དུ་གནས་ཚུལ་ཐོན་པ་ལ་ཡང་བལྟས་བལྟས་པ་ཡིན་ན། ད་ད་ལྟ་བར་དུ་རྒྱ་ནག་གི་དཔེར་ན་ཅང་ཙེ་མིན་ཡིན་ནའི་རེད་ཧུའུ་ཅིན་ཐའོ་ཡིན་དེ་འདྲའི་སྐབས་ལ་ཡང་མི་བདུན་དེ་རྒྱུན་ལས་ཀྱི་ལྷན་ཚོགས་དེ་བག་ལེབ་འདྲ་པོ་ཅིག་ལ་ཆ་བཞག་པ་ན་སོ་སོས་བག་ལེབ་དེ་ཚང་མ་སོ་སོར་འདོད་པ་ཡོད་པ་དེ་ལ་ཡང་སྤྲད་ཐུབ་ཀྱི་ཡོད་མ་རེད། ག་རེ་ཟེར་ན་ད་འདི་ང་ཚོ་འདི་བོད་ཤའི་རྒྱུན་ལ་ཡ་ག་རེ་ཟེར་ན་འདི་ནང་ལ་རྩོད་པ་རྒྱག་མཁན་མང་པོ་ཡོད་དུས་དབང་ཆའི་འཐབ་རྩོད་ཟེར་ཞོར་བོད་དེ་འདི་སྤྲད་ཐུབ་བམ་ད་ད་རེས་ག་རེ་བྱས་བསྡད་ཡོད་རེད་ཟེར་ན་སྔར་བྱུང་མ་མྱོང་པ་ཅིག་ལ་ཡ་མི་བདུན་འདི་ནང་ལ་ད་ད་ལྟ་ཧོབ་ཏེ་ཁ་ལ་ཡ་ཏོག་ཙམ་ཕར་བལྟས་པ་ཡིན་ན་མི་བདུན་འཇོལ་ལོ་དེ་ག་རེ་ཟེར་ན་ཨ་ནི་ཞི་ཅིན་ཕིང་མི་རང་གིས་ད་རྒྱ་སྐད་ནང་ལ་ཡིན་ན་ཀྲེ་ཅང་ཤིན་ཅུན་ཟེར་དུས་སྔོན་མ་མི་རང་ག་རེ་ཟེར་ན་ཀོང་ཏུང་དང་ཧྥུ་ཅན་དང་ཨ་ནི་དག་ནང་དག་གིས་ཧྲང་ཧའེ་དང་ས་གནས་ཁག་ལ་ལས་ཀ་བྱས་པའི་སྐབས་ལ་ཡ་མཉམ་དུ་སླེབས་མྱོང་མཁན་དེ། ཆ་རྒྱུས་ཡོད་པ་དང་ཨ་ཁོ་རང་གི་ག་རེ་ལབ་ཡིན་ནའི་ཉན་གི་རེད་བསམ་སང་ར་གཅིག་གི་གྲུབ་ཆ་གཅིག་ལ་ཡ་སླེབས་པ་འདི་ད་སྔར་བྱུང་མ་མྱོང་བ་རེད་འདི་ང་རའི་མཐོང་སྟངས་གཅིག་རེད་ད་ག་ནང་ལྟར་གྱི་ད་རེས་ཀྱི་གནས་ཚུལ་ཁོང་ཚོའི་གྲུབ་ཆ་གསར་པ་འདིའི་ཐོག་ནས་ངས་བསྡོམས་རེ་བ་གཅིག་འདི་ང་རའི་བསམ་བློའི་ནང་ག་རེ་འཁོར་གི་ཡོད་རེད་ཟེར་ན་ད་འདི་འདྲ་ཅིག་ཆགས་པ་འདི་ལས་ད་མ་འོངས་པ་ལ་ཡ་ག་རེ་ཟེར་ན་ཞི་ཅིན་ཕིང་གི་དབང་ཆ་འདི་ཏན་ཏན་ཞེ་པོ་ཅིག་ཆེན་པོ་ཆགས་ཀྱི་ཡོད་རེད། ད་དབང་ཆ་ཆེན་པོ་ཆགས་ཀྱི་ཡོད་རེད་དེ། དེའི་དཀའ་ངལ་ཅིག་འཕྲད་པ་ཡིན་ན་ད་དཀའ་ངལ་བསམ་ཡུལ་ལས་འདས་པའི་དཀའ་ངལ་འཕྲད་ཀྱི་རེད་ཟེར་ཡག་དེ་ཆབ་སྲིད་ཉམས་ཞིབ་བྱེད་མཁན་མང་པོ་ཅིག་ལ་ཡང་བསམ་ཚུལ་འདི་ཡོད་རེད་གཅིག། དེ་ནས། འདིའི་ནང་ལ་ཡང་གཅིག་འདི་ག་རེ་མཐོང་ཐུབ་ཀྱི་རེད་ཟེར་ན། ད་ལྟ་བར་དུ་སྔོན་མ། ཅང་ཙེ་མིན་གྱི་སྐབས་ལ་ཡང་ཡིག་ཐོག་གི་གཏན་འབེབས་མ་རེད་དེ། ལམ་ལུགས་སྲོལ་གཅིག་ལ་ག་རེ་ཡོད་རེད་ཟེར་ན། འདིའི་ནང་ལ་ཡང་ཨ་ནི་དྲུག་ཅུ་རེ་བདུན་ཡིན་ན་ཨ་ནི། ཏང་དང་རྒྱལ་ཁབ་ཀྱི་འགོ་ཁྲིད་བྱེད་ཆོག་པ་དང་ལོ་དྲུག་ཅུ་རེ་བརྒྱད་ཡིན་ན་འགོ་ཁྲིད་བྱེད་ཆོག་གི་མ་རེད་ཟེར་ཅིག་ལུགས་སྲོལ་ཅིག་ད་ལྟ་བར་དུ་འགྲོ་གི་ཡོད་རེད། འགྲོ་གི་ཡོད་རེད་དེ་ལས་ད་རེས་དེའི་ནང་ལ་ཡང་དཔེར་ཆ་བཞག་པ་ཡིན་ན་ནམ་རྒྱུན་དེའི་ནང་སླེབས་ཀྱི་རེད་ཟེར་ཡག་གི། ག་རེ་ཟེར་དགོས་རེད་ཚང་མས་གླེང་སློང་བྱེད་ཡག་གི་མི་ཡིན་དེ། ཨཱ་འདིའི་ནང་ནས་ཞི་ཅིན་ཕིང་དང་ད་ཕྱོགས་གཏོགས་ཀྱི་ཆ་ནས་ཆ་བཞག་པ་ཡིན་ན་ཨཱ་ནི་ཕྱོགས་གཏོགས་གཅིག་པུ་ཧྲང་ཧའེ་ཕྱོགས་གཏོགས་མ་ཡིན་པ་གུང་གཞོན་སྡེ་ཚོགས་ཀྱི་དམར་པོའི་གཞོན་ནུ་ཚོགས་པའི་ཕྱོགས་གཏོགས་ཡིན་དེ་བས་ད་སྐད་གྲགས་ཆེ་ར་ཅིག་མི་གསུམ་ཡོད་རེད། གཅིག་དེ་དཔེར་ན་ལི་ཁེ་ཆང་རེད། གཅིག་དེ་ཆབ་སྲིད་གྲོས་ཚོགས་ཚོགས་གཙོ་ཝང་ཡང་རེད། གཅིག་དེ་སྲིད་བློན་གཞོན་པ་བཞིའི་ནང་གི་སྔོན་མ་བོད་ལ་རྒྱུན་རིང་པོ་བསྡད་བསྡད་མཁན་ཧུ་ཀྲུན་ཧྭ་རེད། ད་ཧུ་ཀྲུན་ཧྭ་ཆ་བཞག་པ་ཡིན་ན་ལོ་ལྔ་བཅུ་ང་དགུ་རེད། ཝང་ཡང་དང་ལི་ཁེ་ཆང་གཉིས་ཆ་ལོ་དྲུག་ཅུ་རེ་བདུན་རེད། བྱས་ཙང་ནམ་རྒྱུན་ལམ་ལུགས་སྲོལ་ཡོད་པ་དེ་ལ་ཆ་བཞག་པ་ཡིན་ན་ཁོང་ཚོ་གསུམ་ནས་གཅིག་སླེབས་དགོས་ཡོད་རེད་དེ་ལས་སུ་གཅིག་དེའི་ནང་མ་སླེབས་པ་དེ་ད་རེས། རྒྱལ་སྤྱིའི་གསར་འགྱུར་ནང་ལོགས་ལ་འདི་ཧ་ཅང་གི། འདིའི་ནང་ལ་ཡ་ཡ་མཚན་པོ་གཅིག་ཡོད། དེ་འདྲ་ཡིན་དུས་ཨ་ནི་ལམ་ལུགས་སྲོལ་ཡོད་པ་དེ་ཞི་ཅིན་ཕིང་གིས་གཏོར་བ་ཡིན་ན་འདིའི་ནང་ལ་ཡ་གཏོར་ཆོག་ཆོག་ཡིན་པ་གཅིག། ད་སྡོམ་གཅིག་དེ་ག་རེ་ཟེར་ན་ཁ་སང་ནས་ཞི་ཅིན་ཕིང་མུ་མཐུད་བསྡད་གི་རེད་བསྡད་གི་མ་རེད་སྣ་ཚོགས་བྱུང་ཡོད་རེད་ཡོད་རེད་དེ་ལས་ད་ད་རེས་འདིའི་ནང་ལ་ཡ་བལྟ་ཡོང་བའི་སྐབས་ལ་ཡ་ད་ཞི་ཅིན་ཕིང་ག་རེ་ཟེར་ན་མུ་མཐུད་བྱས་བསྡད་ཡ་དེ་ནི་གཏན་འཁེལ་ཚར་བ་དེ་ང་ཚོ་ཚང་མས་ཤེས་གསལ་རེད། འདི་འདྲ་ཡིན་དུས་དཀའ་ངལ་ག་འདྲ་ཅིག་འཕྲད་པ་ཡིན་ནའི་ལས་ཞི་ཅིན་ཕིང་གི་འདི་ལ་ཡ་ནང་ཁུལ་གི་དཀའ་ངལ་འདི་ལ་ཡ་གདོང་ལེན་བྱས་བྱས་ད་རེས་ཁོ་རང་གི་ཆ་ནས་ཆ་བཞག་པ་ཡིན་ན་ག་རེ་ཟེར་དགོས་རེད་བསམ་ཡུལ་དུ་འགྲོ་བ་ཅིག་དང་རྒྱལ་ཁ་ཐོབ་པའི་རྣམ་པ་བཟོ་འདྲ་འདི་འདིའི་ནང་ནས་སྡོམ་གཅིག་རེད་པ་རྒྱ་ནག་ཁོ་རང་ཚོའི་ཕྱོགས་ལ་ལངས་བྱས་བལྟས་པ་ཡིན་ན། ད་དེ་ནས་གཅིག་འདི་ག་རེ་ཡོད་རེད་ཟེར་ན། ད་རེས་ཀྱི་གྲུབ་ཆ་གསར་པ་འདི་འདུག་སེ་གཏན་འཁེལ་བ་རེད་དེ་ལས་ད། ད་ལྟའི་ཆ་ལ་ཡང་ག་རེ་ཟེར་ན་ཁོ་ཚོ་ལས་བགོས་དེ་ད་ལྟ་བརྒྱབ་ཡོད་མ་རེད་ད་ལས་བགོས་འདི་བང་སྒྲིག་སྟངས་ལ་བལྟས་པ་ཡིན་ན་ཁོ་ཚོ་སྤྱི་ཟླ་གསུམ་པའི་ནང་བརྒྱབ་དུས་སུ་སུ་སུ་ག་རེ་ཡིན་པ་རེད་ཅེས་འདིའི་ནང་ནས་གསལ་པོ་མཐོང་ཐུབ་རེད་ད་གཅིག་དེ་ག་རེ་ཡོད་རེད་ཟེར་ན་ད་རེས་ཀྱི་ཞི་ཅིན་ཕིང་གི་གྲུབ་ཆ་འདི་གའི་གདམ་སྟངས་འདི་དང་ལྷག་པར་དུ་ད་རེས་དམར་ཤོག་ཚོགས་པའི་ཚོགས་ཆེན་ཐེངས་ཉི་ཤུའི་སྒང་གི་མཛད་རིམ་ནང་ནས་གལ་ཆེ་ཤོས་གཅིག་འདི་ག་རེ་རེད་ཟེར་ན་ཨ་ནི་ཁོ་རང་གི་འདས་པའི་ལོ་བཅུའམ་ཡང་ན་འདས་པའི་འདས་མ་ཐག་པའི་གཞུང་གི་ལོ་ལྔའི་ནང་གི་ཆབ་སྲིད་ཀྱི་ལས་བསྡོམས་དུ་སྐྱོར་བའི་གནས་ཚུལ་འདིའི་ནང་ནས་ད་མ་འོངས་པའི་རྒྱ་ནག་དེ་ཁ་ཕྱོགས་ལ་ག་འདྲ་ཞིག་འགྲོ་གི་རེད་ཟེར་ཏེ་མི་ཚང་མས་འདིའི་ནང་ནས་ཚོད་དཔག་རྒྱབ་ཡོད་ལ་རྒྱབ་པ་ཡིན་ན་ཏན་ཏན་རྒྱུ་མཚན་དང་བཅས་པ་ཡོད་རེད། འོ་འདི་ལ་བལྟས་པ་ཡིན་ན་ད་སྡོམ་ནི་ང་ག་རེ་རེད་བོར་ཟིན་ད་རེ་གཞུང་གསར་པ་ཆགས་པ་རེད་མི་གསར་པ་སླེབས་པ་རེད་འདི་ལས་ཡིན་ནའི་གནས་ཚུལ་སྤྱི་ཚོགས་ཀྱི་གནས་ཚུལ་རེད་ཆབ་སྲིད་ཀྱི་གནས་ཚུལ་རེད། དཔལ་འབྱོར་གྱི་གནས་སྟངས་རེད་གང་ཅིའི་ཐད་ནས་བལྟས་པ་ཡིན་ན་ད་ཞི་ཅིན་ཕིང་གི་འདས་པའི་ལོ་བཅུ་དེ་ནང་ལ་བྱས་ཚར་བ་འདི་འདྲས་ཅིག་འགྱུར་བ་བཏང་བྱས་ཡག་གའི་ཕྱོགས་ལ་འགྲོ་གི་རེད་བསམ་ས་གཅིག་ཆབ་སྲིད་ཀྱི་ལས་བསྡོམས་འདིའི་ནང་ནས་མཐོང་མ་ཐུབ་ཡག་དེ་ད་ང་རེ་སྡོམ་རེ་ཞིག་བྱས་པ་ཡིན་ན་ང་དེ་གས་མཐོང་གི་ཡོད་རེད། ལགས་ལགས་སོ། ཚེ་དབང་ལགས་ད་ལྟ་ཀུན་དགའ་ལགས་ཀྱིས་གོང་དུ་བཀའ་གནང་བ་ནང་བཞིན་ད་ད་རེས་སླར་ཡང་ཞི་ཅིན་ཕིང་སླེབས་ཡོད་རེད་ད། ཕྱོགས་གཞན་པ་ཅིག་ནས་འགྲེལ་བཤད་བྱེད་སྟངས་བྱས་པ་ཡིན་ན་ཨ་ནི་ཅིག་མི་གཅིག་དབང་འཛིན

གནད་དོན་ཐོག་ལ་དབྱེ་ཞིབ་པ་གཅིག་གིས་ད་རྒྱ་ནག་གིས་ད་བལྟས་པ་ཡིན་ན་ཉེ་ཤོས་དེ་ད་རྒྱ་གར་ཆགས་ཆགས་བསྡད་ཀྱི་ཡོད་རེད་རྒྱ་གར་དང་ཨ་ནི་བལ་ཡུལ་གཉིས་དེ་ད་ཁྱིམ་མཚེས་གལ་ཆེ་བའི་གྲས་ལ་ཡ་ཆགས་བསྡད་ཀྱི་ཡོད་དུས་ཚེ་དབང་ལགས་ཀྱིས་ད་དཔེར་ན་ད་ལྟ་རྒྱ་ནག་ནང་ལ་ཡ་འགོ་ཁྲིད་འཕོ་འགྱུར་དེ་གིས་ཨ་ནི་རྒྱ་གར་དང་བལ་ཡུལ་ལ་གཅིག་ཁྱད་པར་ག་འདྲ་ར་གཅིག་ཡོང་གི་རེད་དགོངས་ཀྱི་ཡོད་ན་གཅིག་སྤྱིར་རྩ་བའི་སྲིད་འཛིན་ཞི་ཅིན་ཕིང་རང་ཆགས་བསྡད་ཡོད་རེད་དེ་ཡིན་ནའི་ད་རེས་སང་ཉིན་ད་རྒྱ་གར་དང། ལྷག་པར་དུ་རྒྱ་གར་གྱི་གནས་སྟངས་དེ་གཅིག་ཛ་དྲག་པོ་དང་ཨ་ནི་གཅིག་འདས་པའི་ལོ་ཤས་འདིའི་ནང་ལ་ཡ། ཐོས་སྨྲས་མང་པོ་ཅིག་བྱུང་ཡོད་དུས་ག་ལ་འདིའི་སྒང་ལ་ཡ་ཚེ་དབང་ལགས་ཀྱིས་གཟིགས་ཚུལ་ག་འདྲ་ཡོད་ན། ལགས་སོ་ལགས་སོ་ད་ད་ལྟ་གི་ད་ལྟ་ཞི་ཅིན་ཕིང་དང་འབྲེལ་བ་ཡོད་པའི་ཐོག་ནས་ད་རྒྱ་དཀར་ནག་གཉིས་ཀྱི་གནད་དོན་རེད་ད་ག་ནང་བཞིན་གྱི་ཨ་ནི།
དམིགས་བསལ་གྱི་ད་ལྟ་རྒྱ་ནག་གིས་ཨ་ནི་བོད་ཀྱི་མཐའ་མཚམས་ས་ཁུལ་ལ་ཡང་འཛིན་པའི་སྲིད་ཇུས་རེད། དེ་ནང་བཞིན་གྱི་འདི་ཅིག་མཐའ་མཚམས་ས་ཁུལ་ལ་འཛིན་པའི་སྲིད་ཇུས་ཀྱི་ཐོག་ནས་ཨ་ནི་ད་རྒྱ་གར་རེད་འབྲུག་རེད་བལ་ཡུལ་གྱི་ད་ལྟ་ལྷོ་ཨེ་ཤ་ཡ་གྱི་ས་ཁུལ་ཁག་ལ་ཡང་ད་གནས་སྟངས་གནས་བབ་ག་འདྲས་ཞིག་འགྱུར་བ་འགྲོ་གི་རེད་ལབ་དེ་ལ་ད་ལྟའི་ཆ་ལ་ཡང་ད་ལྷོ་ཨེ་ཤ་ཡའི་ནང་ལོགས་ལ་ཡང་ད་དེའི་སྒང་ལ་ཡང་བགྲོ་གླེང་ཚ་ཚ་འུར་འུར་འགྲོ་དང་འགྲོ་བཞིན་པ་ཅིག་ཆགས་བསྡད་ཤག། དེ་ཅིག་ཆགས་དེ་བྱས་ད། ང་རང་ངོས་ནས་ལྟ་སྟངས་བྱས་པ་ཡིན་པ་ཡིན་ན་ད་དོན་ཚན་ཁག་གསུམ་ཞིག་ཆགས་འདུག་དང་པོ་དེ་ལ་ཡ་ད། ཅིག་ཞི་ཅིན་ཕིང་སླར་ཡང་ད་རྒྱ་ནག་གི་སྲིད་འཛིན་ཆགས་ཡོད་དུས་ཙམ་པ་ལ་ཡ། འདས་པའི་ལོ་བཅུ་རེད་ད་ག་ནང་བཞིན་གྱི་ལོ་དམིགས་བསལ་གྱི་ལོ་ལྔའི་ནང་ལོགས་ལ་ཡ་ད་ཞི་ཅིན་ཕིང་གིས་བོད་ལ་འཛིན་པའི་སྲིད་བྱུས་རེད་ད་ག་ནང་བཞིན་གྱི་རྒྱ་གར་ལ་འཛིན་པའི་སྲིད་བྱུས་འདི

གཅིག། བོད་ཀྱི་བརྟན་ལྷིང་དང་ཨ་ནི་མཐའ་མཚམས་བརྟན་པོ་སྐྱོང་ཡག་གི་དབར་དུ་དེ་ལ་ཡང་ཨ་ནི་འབྲེལ་བ་ཤུགས་ཆེན་པོ་ཞེ་པོ་ཅིག་དང་འདིའི་སྒང་ལ་ཡང་དོ་སྣང་ཤུགས་ཆེན་པོ་ཞེ་པོ་ཅིག་བྱེད་བསྡད་ཀྱི་ཡོད་རེད་ད་འདི་བྱེད་དུས་ཙམ་པ་ལ་ཡང་འདས་པའི་ལོ་ལྔའི་ནང་ལོགས་ལ་ཡང་མར་ཅིག་བསྐྱར་བཤད་བརྒྱབ་པ་ཡིན་པ་ཡིན་ན་ད་བོད་ཀྱི་མཐའ་མཚམས་ས་ཁུལ་ཁག་ལ་ཡང་ད་ད་འབྱོར་འབྲིང་གྲོང་ཚོ་དང་འབྲེལ་བ་ཡོད་པའི་ཐོག་ནས་མཐའ་མཚམས་ཀྱི་ད་ད་ད་གྲོང་ཚོ་དྲུག་བརྒྱ་ཉི་ཤུ་རྩ་བརྒྱད་ལྷག་བརྒྱབ་ཟིན་པ་ཅིག་ཆགས་བསྡད་ཡོད་རེད་ད་གྲོང་ཚོ་དེ་ཚོ་མང་ཆེ་བ་ཅིག་ཅིག་འཐབ་ཇུས་ཀྱི་འཐབ་ཇུས་ཀྱི་གནས་བབ། གཏན་འབེབས་ཀྱིས་ད་ས་ཁུལ་ཁག་ལ་ཡང། བརྒྱབ་ཡོད་དུས་ཙམ་པ་ལ་ཡང་དེ་ཚོ་རང་བཞིན་གྱིས་ཨ་ནི་རྒྱ་གར་ལ་ཡང་ད་ཤུགས་མ་ཐག་པའི་ཐོག་ནས་རྒྱ་གར་ལ་ཡང་ད། འཐབ་ཇུས་ཀྱི་ཐོག་ནས་དོ་ཕོག་སླེབས་ཀྱི་ཡོད་རེད་ད་ག་ནང་བཞིན་གྱི་ད་སྲུང་སྐྱོབ་ཀྱི་ཐོག་ནས་དོ་ཕོག་སླེབས་ཀྱི་ཡོད་རེད། འདི་དེ་འདྲ་མུ་མཐུད་ནས་འགྲོ་དང་འགྲོ་བཞིན་པ་ཅིག་ཆགས་བསྡད་ཡོད་རེད་དེ་བྱེད་དུས་ཙམ་པ་ལ་ཡང་འདི། དམིགས་བསལ་གྱིས་རྒྱ་གར་ལ་ཡང་བློ་ཚབས་དང་ཞེད་སྣང་དང་ཅིག་མ་འོངས་པ་ལ་ཡང་ག་རེ་བྱུང་མ་བྱུང་ལ་ཡང་དེ་ད་ལྟ་རྒྱ་གར་གྱི་ད་ཅིག་བསམ་བློ་ཅན་རེད། ཨ་ནི་ཆབ་སྲིད་པ་རེད་ད་ག་ནང་བཞིན་གྱི་གནད་དོན་དབྱེ་ཞིབ་པ་རེད་དེ་ཚོའི་ཐོག་ལ་ཡང་ད་ད་ད་ཀླད་པའི་ནང་ལོགས་ལ་ཡང་སྐོར་ར་འདྲ་བོ་ཞིག་ཐེབས་བསྡད་ཡོད་རེད། གཉིས་པ་འདི་ལ་ཡང་ད་ཅིག་གལ་ཆེ་ཤོས་ནང་གི་ཆེ་ཤོས་དེ་ངས་ག་རེ་མཐོང་གི་འདུག་ཞུ་བ་ཡིན་པ་ཡིན་ན་རྒྱུད་གཅིག་ལམ་གཅིག་དེ་མཐོང་གི་འདུག་ད་རྒྱུད་གཅིག་ལམ་གཅིག་གི་སྲིད་ཇུས་དེ་ཆ་བཞག་པ་ཡིན་པ་ཡིན་ན་ད་རྒྱ་ནག་གི་ད་འཛུགས་སྐྲུན་གྱི་སྲིད་ཇུས་གལ་ཆེ་ཤོས་ཅིག་ཆགས་བསྡད་ཡོད་རེད་ད་ག་ནང་བཞིན་གྱི་རྒྱ་ནག་གི་ད་ཕྱི་སྲིད་ཀྱི་སྲིད་ཇུས་གལ་ཆེ་ཤོས་ཅིག་ཆགས་བསྡད་ཡོད།

བལ་ཡུལ་དང་ཤྲི་ལངྐ་ནང་ལོགས་ལ་ཡང་ཆ་བཞག་པ་ཡིན་པ་ཡིན་ན་རྒྱ་ནག་གི་ད་རྒྱུད་གཅིག་ལིམ་ལམ་གཅིག་གི་སྲིད་བྱུས་འདི་གི་འོག་ལ་ཡང་ད་ཅིག་ས་གནས་ས་ཐོག་ནང་ལོགས་ལ་ཡང་ད་མི་མང་ལ་དཀའ་ངལ་འཕྲད་པ་ད་ག་ནང་བཞིན་གྱི་གཞུང་བུ་ལོན་གྱིས་རྐུབ་རྡིབ་པ་ལ་སོགས་པ་འདི་འདྲས་མང་པོ་བྱུང་ཡོད་དུས་ཙམ་པ་ལ་ཡང་འདི་གི་ད་གནས་བབ་འདི་གི་ཐོག་ནས་ད་ལྷོ་ཨེ་ཤི་ཡ་ནང་ལོགས་ལ་ཡང་མ་འོངས་པ་ལ་ཡང་ད་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་གི་ཨ་ནི་སྲིད་བྱུས་འདིའི་འོག་ལ་ཡང་ཅིག་མཐུན་འགྱུར་བྱས་པ་ཡིན་པ་ཡིན་ན་ཨ་ནི་རྒྱུ་འབྲས་དེ་འདྲའི་རོ་ཅག་ཅིག་དོན་གྱི་འདུག་ཨ་དེ་འདྲའི་གི་ད་ཅིག་གནས་སྟངས་ཆགས་ཡོད་དུས་ཙམ་པ་ལ་ཡ། ཨ་ནི་ད། མ་འོངས་པ་ལ་ཡ་ཞི་ཅིན་ཕིང་གི་རྒྱུད་གཅིག་ལམ་གཅིག་གི་ལྷོ་ཨེ་ཤི་ཡ་རེད་ད་ག་ནང་བཞིན་གྱི་བོད་ནང་ལོགས་ལ་ཡ། རྒྱུན་འཁྱོངས་བྱེད་གི་རེད་བསམ་གི་འདུག་དེ་བྱེད་པའི་སྐབས་སུ་ལ་ཡ་ཨ་ནི་དེ་དཀའ་ངལ་རབ་དང་རིམ་པ་ཨ་ནི། འཕྲད་གི་རེད། དེ་བསམ་པའི་ཅིག་དོགས་སློང་ལབ་ན་མི་འདུག་ཨ་ནི་ཅིག་གནས་སྟངས་ཅིག་ཆགས་བསྡད་ཤག། ད། འདིའི་ནང་ལོགས་ལ་ཡ་གསུམ་པ་དེ་ད། དམིགས་བསལ་གྱི་དེ་འདྲ་དེ་འཕགས་བོད་ཀྱི་ས་མཚམས་དང་ཐོག་དེ་དག་ཐོག་ལ་ཡང་འབྲེལ་བ་ཤུགས་ཆེན་པོ་ཞིག་ཆགས་བསྡད་ཡོད་རེད། གོང་དུ་བཤད་པ་ནང་བཞིན་རེད་ཞི་ཅིན་ཕིང་གིས་མཐའ་མཚམས་ས་ཁུལ་དེ་ལ་ཡང་དཔེ་ཞེ་པོ་ཅིག་དཔེ་གལ་ཆེན་པོ་དང་ནན་ཏན་བྱེད་དགོས་ཡ་ཆགས་ཡོད་དུས་ཙམ་པ་འདི་འདྲས་ཀྱི་ཐོག་ནས་ད་རྒྱ་ནག་གཞུང་གིས་ད་ལྟ་བོད་ཀྱི་མཐའ་མཚམས་ས་ཁུལ་ཁག་ལ་ཡང་དམིགས་བསལ་རྒྱ་གར་དང་བལ་ཡུལ་འབྲུག་ལ་འབྲེལ་བ་ཡོད་པའི་ཐོག་ནས་ད་ལྟ་ལག་བསྟར་བྱེད་དགོས་པའི་སྲིད་བྱུས་གསུམ།

ད་རེས་རྒྱ་ནག་གི་འགོ་ཁྲིད་གསར་པ་འཕོ་འགྱུར་འདི་དང་འབྲེལ་ནས་རྒྱལ་སྤྱིའི་སྤྱི་ཚོགས་ལ་ཡང་ཁྱད་པར་ག་འདྲ་ཞིག་འགྲོ་སྲིད་པའི་སྐོར་ལ་ཡང་བཀའ་འདྲི་ཞུ་རྒྱུའི་དུས་ཚོད་གནང་བར་ཐུགས་རྗེ་ཆེ།